འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
འདི་ལོ་ཡི་སྤྱི་ཟླ་གཉིས་པ་ཡི་ནང་ལ་བཞུགས་སྒར་རྡ་རམ་ས་ལ་ནས་བོད་མིའི་སྲིད་སྐྱོང་འབུམ་རམས་པ་བློ་བཟང་སེང་གེ་ལགས་ཀྱིས་བོད་མི་རྣམས་ལ་གཉན་ནད་རེག་དུག་གི་ན་ཚའི་སྐོར་ལ་དམིགས་བསལ་གྱི་གཏམ་བཤད་མཛད་པའི་བརྙན་པར་ཞིག་ནང་ལ་གཉན་ནད་རེག་དུག་ཟེར་བ་ཡི་ན་ཚ་དེས་མི་སྒེར་དང་སྤྱི་ཚོགས་ཁྱོན་ཡོངས་སུ་དཀའ་ངལ་ཆེན་པོ་བཟོ་མཁན་ཞིག་ཡིན་པའི་སྐོར་དང། བཙན་བྱོལ་ནང་ལ་ན་ཚ་དེའི་ཆེད་ལ་གདོང་ལེན་མཛད་ཚུལ། ན་ཚ་ཡོད་མཁན་གྱི་བོད་མི་རྣམས་ཀྱི་ཐོག་ལ་མཐོང་ཚུལ་མི་འདྲ་བ་མ་བཟུང་བར་ལྟ་སྐྱོང་ཡག་པོ་མཛད་དགོས་པའི་སྐོར། ན་ཚ་དེའི་སྔོན་འགོག་མཛད་ཚུལ་སོགས་ཀྱི་སྐོར་ལ་ནན་བརྗོད་མཛད་ཡོད་པ་རེད།
དེ་ཡང་དང་པོ་ཁོང་གིས་ན་ཚ་དེ་ཡི་རྒྱབ་ལྗོངས་སྐོར་ལ་ངོ་སྤྲོད་བྱས་པ། བཀྲ་ཤིས་བདེ་ལེགས། ད་རིང་ངས་རྣམ་པ་ཚོ་ལ་གཉན་ནད་རེག་དུག་སྐོར་ནས་ཚིག་གཅིག་ཞུས་ན་བསམ་སོང། ལོ་སུམ་བཅུ་སོ་བཞིའི་སྔོན་ལ། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་སྤྱི་ཟླ་དྲུག་པའི་རྗེས་སུ། ད་ན་ཚ་ཉེན་ཁ་ཆེན་པོ་ཞེ་པོ་གཅིག་གིས། གཞོན་སྐྱེས་རེད་མི་སྣ་མང་པོ་གཅིག་གི་ད་སྲོག། འཕྲོ་བརླག་འགྲོ་བ་རེད། འགྲོ་བའི་སྐབས་ལ་ཚན་རིག་མཁས་པ་རེད་ཨེམ་ཆི་ཚོ་གིས་ན་ཚ་འདི་ག་རེ་ཡིན་མེད་རྩད་གཅོད་བྱེད་མ་ཐུབ་པ་བྱས། ཡིན་ནའི་ཡང་ན་ཚ་འདི་གཅིག་འགོས་ཚར་བའི་གཞུག་གུ་ལ་བཅོས་ཐབས་མེད་པ་ཞིག་ཨ་ནི་གཟུགས་པོའི་ནང་གི། སྤྱི་ཡོངས་ལ་ནི་འཕྲོ་བརླག་ཧ་ལས་པ་བཏང་བྱས་ན་མི་དེ་གྲོངས་སུ་འགྲོ་འོག་རེད། ད་ལོ་གསུམ་སོ་བཞི་འདི་ནང་ལ་འཛམ་གླིང་ཡོངས་ནང་ན་ཚ་དེ་ཁྱབ་བྱས་མི་ས་ཡ་མང་པོ་ནི་གྲོངས་བཞག་པ་བྱུང་འོག་རེད། དེ་ནང་བཞིན་ད་ལྟ་ཡིན་ནའི་ཡང་འཛམ་གླིང་ཡོངས་ནང་ལ་ས་ཡ་མང་པོ་ཅིག་ལ HIV དང Aids འགོས་བྱས་ད་ལྟ་ཡིན་ནའི་ཡང་ནད་པ་མང་པོ་ཅིག་གནས་བསྡད་ཡོད་རེད། ད་འདི་གིས་དཔལ་འབྱོར་ལ་ཡིན་པའི་ཡིན་ནའི་ཡང་ཧ་ལས་པའི་གནོད་སྐྱོན་ཆེན་པོ་ཞེ་དྲག་ཡོད་རེད་གང་ཟེར་ན་སྨན་བཅོས་བྱེད་ཡ་དེ་ཧ་ལས་པའི་འགྲོ་སོང་ཆེན་པོ་ཅིག་རེད། སྤྱི་ཚོགས་ལ་ཡིན་པའི་ཡིན་ནའི་ཡང་གནོད་སྐྱོན་ཆེན་པོ་ཞེ་དྲག་བྱུང་ཡོད་རེད་གང་ཟེར་ན HIV Aids བྱེད་བྱས་འགོ་མ་བཙུགས་དུས་སྐབས་ལ་སྤྱི་ཚོགས་ནང་ལ་ཡིན་པའི་ཡིན་ནའི་ཡང་ཞེད་སྣང་དང་འཇིགས་སྣང་དང་དངངས་སྐྲག་ཧ་ལས་པའི་ཆེན་པོ་སྐྱེས་བྱས་སྤྱི་ཚོགས་ལ་བརྡབ་གསིག་ཤུགས་ཆེན་པོ་ཞེ་དྲག་ཕྱིན་བཞག་པའི་གི་གནས་ཚུལ་ཅིག་བྱུང་ཡོད་རེད།
དེ་ནས་ཡང་ཁོང་གིས། ད་ལྟ་གནས་སྐབས་སུ་ན་ཚ་དེའི་སྐོར་ལ་ངོས་འཛིན་བྱེད་ཕྱོགས་སྐོར་ལ་བརྗོད་པར། ད་ཡིན་ནའི་ད་ལྟའི་ཆ་ལ་ཚན་རིག་མཁས་པ་རེད་ཨེམ་ཆི་ཁག་གིས་ག་རེ་རྟོགས་ཐུབ་ཡོད་རེད་ཟེར་ན། HIV Aids དེ། བཅོས་ཐབས་མེད་པ་རེད། ན་ཚ་དེ་འགོས་ཚར་བའི་གཞུག་གུ་ལ། མི་ཚེ་ཧྲིལ་པོ་རིང་ལ། ན་ཚ་དེ། ཡོད་པ་བྱས་བྱས་ལྷག་གི་རེད་མ་གཏོགས། མེད་པ་བཟོ་ཐུབ་ཡ་དེ་མེད་པ་རེད། ད་ཡིན་ནའི་ཡང། ན་ཚ་བཀག་སྡོམ་བྱེད་ཡ་དོན་དག་ལ། ག་རེ་བྱེད་དགོས་རེད་བྱས་ཡོང་དུས་ན་ཚ་འདི་ཧ་གོ་བའི་ཐོག་ནས་ན་ཚ་འདི་ག་འདྲེས་ཡོང་གི་འདུག་ག་འདྲེས་འགོས་ཀྱི་འདུག་ག་འདྲེས་ཁྱབ་ཀྱི་འདུག་འདི་གའི་ཤེས་རྟོགས་ཡོད་པའི་ཐོག་ནས་ཨ་ནི་བཀག་སྡོམ་ལ་ཨ་ནི་ཐབས་ལམ་མང་པོ་ཞིག་ད་བྱས་ཡོད་རེད། ཨ་ནི་ཁོང་གིས་བཙན་བྱོལ་བོད་གཞུང་གིས་ན་ཚ་དེའི་ཐད་ལ་གདོང་ལེན་བྱས་པའི་ལས་དོན་སྐོར་དང་བཙན་བྱོལ་ནང་གི་གནད་དོན་སྐོར་ལ་བརྗོད་པར།
འདི་སོང་ཙང་ད་ལའི་ང་ཚོའི་བོད་མི་སྒྲིག་འཛུགས་ཐོག་ནས། TeachAIDS བྱས་བྱས། གཞུང་འབྲེལ་མ་ཡིན་པའི་ཚོགས་པ་གཅིག་མཉམ་དུ། མཉམ་འབྲེལ་ཐོག་ནས་ཕྱག་ལས་གནང་ཡག་ལ་ད་ཁོ། TeachAIDS བརྒྱུད་བྱས། བོད་མི་སྤྱི་ཚོགས་ནང་ལ། HIV AIDS སྐོར་ནས། ན་ཚ་དེ་ག་རེ་ཡིན་མེད། ག་འདྲེས་བྱས་བྱས་ང་ཚོས་བཀག་སྡོམ་བྱེད་ཐུབ་ཀྱི་ཡོད་མེད་འདི་གའི་སྐོར་ནས་ཡིག་ཆ་རེད་འཕྲུལ་ཆ་རེད་གང་ཅིའི་ཐོག་ནས་ཡིན་པ་ཡིན་ནའི་ཡང་ང་ཚོའི་སྤྱི་ཚོགས་ཀྱི་དགོས་མཁོ་དང་བསྟུན་པའི་ཐོག་ནས་གྲ་སྒྲིག་གནང་རོགས་གནང་བྱས་བྱས་ཞུས་པ་ལྟར་ད་ལྟ་འཕྲོད་བསྟེན་ལས་ཁུངས་དང TeachAIDS གཉིས་དབར་ལ་བཀའ་མོལ་མང་པོ་བྱུང་བྱས་ད་ད་ལའི་ན་ཚ་འདི་བཀག་སྡོམ་བྱེད་དོན་དག་ལ།

ཐུག་པའི་སྐབས་ལ་བོད་པ་གཅིག་ཡིན་པའི་ཆ་ནས། སེམས་ནང་ལ་མ་སྐྱིད་པ་ཅིག་དང་ཨ་ནི་ཚོར་བ་ཤུགས་ཆེན་པོ་ཞེ་པོ་ཅིག་སླེབས་སོང། ག་རེ་ཟེར་ན་ང་ཚོ་ཚང་མ་བོད་པ་ཡིན་པ་གཅིག་པ་རེད། ཁོ་རང་ཚོ་ཕྱི་ནས་ལྟ་ཡོང་དུས་སྒང་ལ། ལུས། སེམས་གཉིས་ཀ་ཐོག་ནས་བལྟས་པ་ཡིན་ནའི་ཡང། ང་ཚོ་དང་མ་འདྲ་བ་ཞིག་གང་ཡང་མཐོང་གི་མི་འདུག་ཡིན་པ་ཡིན་ནའི་ཡང་ཁོ་རང་ཚོ་ཐུག་བྱས་བཀའ་མོལ་གནང་བའི་སྐབས་ལ། ཁོ། སྨན་བཅོས་བྱེད་སྟངས་རེད་ན་ཚ་འདི་གིས་ལུས་ལ་ཡིན་ནའི་ཡང་ཁོ་རང་ཚོ་ལ་དཀའ་ངལ་ཡོང་གི་ཡོད་པ་དམིགས་བསལ་སེམས་ནང་ལ་དཀའ་ངལ་ཡོང་གི་ཡོད་པ་སྤྱི་ཚོགས་ནང་ལ་ན་ཚ་འདི་སྐོར་ནས་མ་མཁྱེན་བྱས་དཀའ་ངལ་མང་པོ་ཞིག་ཡོང་གི་ཡོད་པ་གསུངས་ཡོང་དུས་སྐབས་ལ་ང་སེམས་ནང་ནས། སྐྱོ་སྣང་ཤུགས་ཆེན་པོ་ཞེ་དྲག་བྱུང་སོང། དེ་བྱས་བྱས་ད་ཁོ་རང་ཚོ་སེམས་གསོ་བྱས་རེད། འཐམས་བྱས་རེད། པར་མཉམ་དུ་རྒྱབ་བྱས་འཛིན་སྐྱོང་ཐོག་ནས་མཐུན་རྐྱེན་སྦྱར་ཡ་དེ་ང་ཚོས་འབད་བརྩོན་ཞུ་གི་ཡིན་ཞེས་བྱས་ཏེ་ཞུས་པ་ཡིན།
དེ་ནས་ཡང་ཁོང་གིས་མུ་མཐུད་ནས་གཉན་ནད་རེག་དུག་གི་ན་ཚ་དེ་མི་སུ་ཞིག་ཡིན་ན་ཡང་འགོ་ཐུབ་པའི་ན་ཚ་ཞིག་ཡིན་པ་དང། ཁྱིམ་ཚང་སུ་ཞིག་ཡིན་ན་ཡང་དེའི་ནང་མི་ལ་འགོ་སྲིད་པའི་ན་ཚ་ཞིག་ཡིན་པ་ལ་བརྟེན་ནས། དེ་ལ་སྔོན་འགོག་བྱེད་རྒྱུ་སོགས་གལ་ཆེན་པོ་ཡིན་པའི་སྐོར་ནན་བརྗོད་མཛད་པ།
དེ་ཡིན་ན་ཡང་ངས་ཞུ་ཡ་སྙིང་དོན་འདི་ད་ད་ལྟའི་ཆ་ལ་གཉན་ནད་རེག་དུག་ཟེར་ན་ཚ་འདི་ནང་མི་སུ་ཡིན་ན་ཡང་གི་བུ་དང་བུ་མོ་རེད་ཨ་ཞང་ཨ་ཁུ་ལགས་ཡིན་ནའི་རེད་ཨ་ནེ་ལགས་ཡིན་ནའི་རེད་པ་ལགས་ཨ་མ་ལགས་ཡིན་ནའི་རེད་འདི་ལ་ན་ཚ་འདི་འགོས་ཡ་ཡིན་པ་འདི་གསལ་པོ་ཞེ་དྲག་རེད་ཤག་འགོས་པ་ཡིན་པ་ཡིན་ན་དཀའ་ངལ་ཆེན་པོ་འཕྲད་ཡ་ཡིན་པ་དེ་གསལ་པོ་ཞེ་དྲག་རེད་ཤག། འདི་སོང་ཙང་ད་ལྟ་རང་ནས་རྣམ་པ་ཚོ་གི་བུ་དང་བུ་མོ་ནང་མི་སྤུན་ཀྱག་ལ་གཉན་ནད་རེག་དུག་ན་ཚ་འདི་མ་འགོས་སྔོན་ལ་བཀག་སྡོམ་བྱེད་ཡ་འདི་ཧ་ལས་པའི་གལ་ཆེན་པོ་ཡིན་ཙང་ད་རེས་འཕྲོད་བསྟེན་ལས་ཁུངས་དང་ཊིཅ་ཨེདས་བརྒྱུད་བྱས་ཡིག་ཆ་དང་འཕྲུལ་ཆས་ག་རེ་གྲ་སྒྲིག་བྱས་བཞག་པ་འདི་བོད་ཕྱི་ནང་གཉིས་ཀ་གི་བོད་མི་ཚང་མ་གིས་དོ་སྣང་གནང་རོགས་གནང། མཁྱེན་པ་གནང་རོགས་གནང། བཀག་སྡོམ་ཐོག་ནས་སོ་སོའི་ཐོག་ནས་ཡང་ཁོ་གཟབ་གཟབ་བྱས་དགོས་ཡ་སྤྱང་གྲུང་བྱས་དགོས་ཡ་འབད་བརྩོན་བྱས་དགོས་ཡ་མང་པོ་ཅིག་ཡོད་པ་འདི་ཡིད་ལ་འཇགས་པའི་ཐོག་ནས་ལག་བསྟར་གནང་རོགས་གནང། གང་ཟེར་ན་ང་ཚོ་དུས་རྟག་ཏུ་མ་འོངས་སོན་རྩ་ཟེར་བྱས་གཞོན་སྐྱེས་ཚོ་ལ་གསུང་གི་ཡོད་པ་རེད། མ་འོངས་སོན་རྩ་དེ་ག་གཞི་རྩའི་ཤེས་ཡོན་ཐོག་ནས་མཐར་ཕྱིན་པ། ཡོང་དགོས་ཡ་ཤིན་ཏུ་གལ་ཆེན་པོ་ཞེ་དྲག་རེད། རྩ་དོན་རྩོད་མཁན་བྱས་དགོས་ཀྱི་ཡོད་པ་ཤིན་ཏུ་གལ་ཆེན་པོ་ཞེ་དྲག་རེད། ཡིན་ན་ཡང། ཤེས་ཡོན་མཐར་ཕྱིན་པ་ཡོད་པ་བྱས་རྩ་དོན་རྩོད་ཀྱི་ཡིན་ཞེས་པའི་སེམས་ཤུགས་ཡོད་པ་ཡིན་ན་ཡང་འཕྲོད་བསྟེན་འདི་ཡག་པོ་མེད་པ་ཡིན་པ་ཡིན་ན་ཨཱ། ཕྱག་ལས་འདི་གནང་ཐུབ་ཀྱི་མ་རེད་པ། དེ་སོང་ཙང། ཨཱ་ནི། ཨེཆ་ཨའི་བྷི་ཨེདས་དེ་ཧ་ལས་པའི་ཉེན་ཁ་ལྗིད་པོ་ཡོད་པའི་གི་ན་ཚ་ད་ལྟ་བར་དུ་མི་ས་ཡ་མང་པོ་འདས་གྲོངས་བཏང་མཁན་གྱི་ན་ཚ་ད་ལྟ་ཡིན་ནའི་ཡང་ས་ཡ་མང་པོ་ན་ཚ་དེ་ན་བསྡད་པའི་གི་ཉེན་ཁ་ཅིག་ཡོད་ཡོད་དུས་སྐབས་ལ་ང་ཚོ་བོད་པའི་བོད་ནང་ལ་ཡིན་ནའི་ཡ་རེད་ཕྱི་ལ་ཡིན་པའི་ཡིན་ནའི་ཡ་རེད་ན་ཚ་ན་མཁན་ད་ལྟ་ཡོད་རེད་མང་རུ་འགྲོ་བའི་གི་ཉེན་ཁ་ཡོད་ཡོད་དུས་སྐབས་ལ་ཚང་མས་ཐུགས་སྣང་གནང་རོགས་གནང་ཚང་མས་དགོངས་པ་བཞེས་རོགས་གནང་ཚང་མས་འདི་ཚོ་ལ་འབད་བརྩོན་གནང་རོགས་གནང་ཟེར་བྱས་རེ་འདུན་ཞུས་པ་ཡིན། ཐུགས་རྗེ་གནང། གོང་དུ་ཞུས་པ་དེ་ནི་བཙན་བྱོལ་བོད་གཞུང་གི་སྲིད་སྐྱོང་འབུམ་རམས་པ་བློ་བཟང་སེང་གེ་ལགས་ཀྱིས་སྤྱི་ཟླ་གཉིས་པ་ཡི་ནང་ལ་གཉན་ནད་རེག་དུག་སྐོར་ལ་མང་ཚོགས་ཀྱི་ཤེས་རྟོགས་གོང་མཐོར་གཏོང་བའི་ཆེད་དུ་བརྙན་པར་བརྒྱུད་ནས་བསྒྲགས་པའི་དུམ་བུ་ཞིག་རེད། ཐེངས་འདི་ཡི་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་གྱིས། ཁོང་གིས་གསུངས་པའི་གཏམ་བཤད་དེ་བརྒྱུད་ནས་བོད་མིའི་སྤྱི་ཚོགས་ནང་གཉན་ནད་རེག་དུག་སྐོར་ལ་ཤེས་རྟོགས་དང་མཉམ་འཇོག་ཇེ་མཐོར་འགྲོ་བའི་རེ་བ་བརྩིས་ནས་རྒྱང་སྲིང་ཞུས་པ་ཞིག་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོར་རྗེ་ཡིན།